ལ་དྭགས་གཞུང་མང་གཉིས་ནས་རིན་པོ་ཆེ་མཆོག་ལ་དགའ་བསུ་ཕེབས་བསུ་གཟབ་རྒྱས་ཞུས་ཡོད་པའི་སྐོར་གནས་ཚུལ་ཞིག་བསྐྱར་ཟློས་ཞུ་རྒྱུ། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ཉིན་ཤས་སྔོན་ནིའུ་ཛི་ལན་ཏི་ཡུལ་གྲུའི་ནང་གཞུང་འབྲེལ་ཕྱོགས་ཕེབས་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་རྒྱ་ནག་གཞུང་གིས Wolf Warrior ཞེས་གདེང་ཚོད་ལྡན་པའི་ཕྱི་འབྲེལ་ཐབས་ཇུས་དེ་རྒྱལ་སྤྱིའི་ནང་ལག་བསྟར་ཇི་ལྟར་བྱེད་བཞིན་ཡོད་པའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འཆར་ངེས་སྟོན་པ་འཆི་མེད་ལྷ་མོ་ལགས་དང། བསྟན་འཛིན་བདེ་སྐྱིད་ལགས་དབར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་ཨོ་སི་ཀྲི་ལི་ཡའི་མཱལ་བྷོན་གྲོང་ཁྱེར་གྱི་རྒྱ་གར་གྱི་རིག་གཞུང་བསྟི་གནས་ཁང་དུ

Through history, but also the Tibetan freedom struggle. སྲིད་སྐྱོང་མཆོག་ནས་རྒྱ་གར་དང་བོད་པའི་ལོ་རྒྱུས་ཀྱི་འབྲེལ་བ་ཙམ་མ་ཟད། བོད་མིའི་རང་དབང་འཐབ་རྩོད་ཀྱི་གནས་སྟངས་ཀྱང་འགྲེལ་བཤད་བསྐྱོན་སོང་བ་དེས། དེ་ལ་ཆེད་བཅར་གནང་མཁན་མང་བོ་ཟིག་གི་བོད་དོན་གོ་རྟོགས་སད་པར་ཕན་ཐོགས་འབྱུང་རྒྱུར་ཐེ་ཚོམ་མི་དགོས་བ་ཟིག་གདའ། ཁོང་གིས་དབུ་མའི་ལམ་གྱི་སྐོར་དང་དབུ་མའི་ལམ་དེ་རྒྱ་ནག་གཞུང་གིས་དང་ལེན་མ་བྱས་པ། རྒྱ་ནག་གཞུང་གིས་དང་ལེན་མི་བྱེད་དོན་གྱི་ཧམ་སེམས་ཅི་ཡིན་སོགས་གསལ་སྟོན་གནང་བ་འགྲེལ་བརྗོད་གནང་སོང་ཞིང། ཡང་མོ་རང་གིས་སྲིད་སྐྱོང་མཆོག་གི་གསུང་བཤད་དེ་བཀོད་སྒྲིག་གནང་དོན་ནི། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཧ་ཅང་གཏིང་ཟབ་དང་དམིགས་བསལ་ཟིག་ཡིན་པ་འགྲེལ་བརྗོད་གནང་རྒྱུར། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་གཏིང་ཟབ་པ་གི་ལོ་རྒྱུས་ཀྱི་འབྲེལ་བ་ཟིག་ཡིན་པར་མཐོང་གི་ཡོད་ལ། སྲིད་སྐྱོང་མཆོག་ནས་དེ་རིང་ང་ཚོར་རྒྱ་གར་ནས་ནང་ཆོས་བོད་དུ་དར་བ་དང་ཕན་ཚུན་རྒྱལ་མཚམས་འདབ་འབྲེལ་ཡིན་པ་སོགས་ཀྱིས། བོད་དང་རྒྱ་གར་གྱི་བར་གནའ་སྔ་མོ་ནས་འབྲེལ་ལམ་གཏིང་ཟབ་ཡོད་པ་མ་ཟད། ཁྱད་པར་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོ་ནས་རྒྱ་གར་གྱི་སྲིད་བློན་ནེ་རུ་མཆོག་ནས་གོང་ས་མཆོག་དང་བོད་མི་ཚོ་རྒྱ་གར་ནང་བཞུགས་ཅེས་བཤད་དེ། རྒྱ་གར་གྱི་སྲིད་བློན་རིམ་པ་གིས་སྐལ་པའི་རྒྱུན་བསྐྱངས་བ་གི་ཁར། བོད་མི་ཚོས་རྒྱ་གར་ནང་སོ་སོའི་ཆོས་དང་རིག་གཞུང། སྐད་ཡིག་སྦྱང་སྤྱོད་སྤེལ་གསུམ་བྱེད་ཐུབ་པ་སོགས་ཀྱི་ཆ་ནས་ཀྱང་འབྲེལ་བ་ཧ་ཅང་དམིགས་བསལ་ཟིག་ཡིན་པར་གསལ་སྟོན་གནང་བ་འགྲེལ་བརྗོད་གནང་སོང། གཞན་ཡང་གྲོས་ཚོགས་འཐུས་མི་ཟུར་བ་ལི་ས་སིང་ལགས་ནས་སྲིད་སྐྱོང་མཆོག་གིས་ཨོ་སི་ཁྲེ་ལི་ཡ་གི་ནང་གཟིགས་སྐོར་གནང་བ་དེས

བོད་དོན་དང་བོད་ཀྱི་ཆོས་དང་རིག་གཞུང་དང་ངོ་བོ་སྲུང་སྐྱོབ་ཀྱིས་འགྲོ་བཞིན་པར་ཕན་ཁྱད་ཆེན་པོ་ཡོད་པར་མཐོང་གི་ཡོད་པ་ནི། དཔེར་ན་ཁ་རྩང་སྲིད་སྐྱོང་མཆོག་ནས་ཨོ་སི་ཁྲེ་ལི་ཡ་གི་རྒྱལ་ཡོངས་གསར་སྤེལ་མཐུན་ཚོགས་སུ་གསུང་བཤད་གནང་བ་དེ། རྒྱལ་ཡོངས་སུ་རྒྱང་སྲིང་གནང་གི་ཡོད་པས་ཧ་ཅང་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བདུན་ཕྲག་སྔ་མ་ནས་བཟུང་ཨོ་སི་ཁྲེ་ལི་ཡ་གི་ནང་ཕྱོགས་ཕེབས་དང་འབྲེལ། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་སུ་ཕེབས་བསུ་ཆེ་བསྟོད་གནང་བ་དང། གྲོས་ཚོགས་གོང་འོག་གི་བོད་དོན་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་འཐུས་མི་ཚོ་ལ་ཐུག་འཕྲད་གནང་བ་གི་ཐོག། ཨོ་སི་ཁྲེ་ལི་ཡ་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱི་སྟེང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུའི་ཟུར་དུ་བོད་དོན་འབྲེལ་བའི་ཟུར་ཚོགས་ཤིག་གནང་སྟེ་བོད་ནང་གི་གནས་སྟངས་སྙན་སེང་ཞུས་འདུག་དེ་ཡང་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་འདུ་ཐེངས་ལྔ་བཅུ་ང་གསུམ་པའི་ཐོག་བོད་པའི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་སུད་སི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་འབྲེལ་ཡོད་ཞུ་གཏུག་གནང་མཁན་སྐལ་ལྡན་མཚོ་མོ་ལགས་དང། ལྷན་དུ་ཁུལ་དེར་བཞུགས་མཁན་ཆབ་སྲིད་བཙོན་ཟུར་ཕུན་ཚོགས་ཉི་སྒྲོན་ལགས་ད་ག་ནང་བཞིན་བོད་དོན་ཞུ་གཏུག་འབྲེལ་མཐུད་ལས་རོགས Gloria Montgomery བཅས་ཀྱིས་བོད་ནང་ད་ལྟའི་ཛ་དྲག་གི་གནས་སྟངས་སྐོར་ངོ་སྤྲོད་གནང་ཞིང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཕུན་ཚོགས་ཉི་སྒྲོན་ལགས་ཀྱིས་དེ་སྔ་ཁོང་རང་ཉིད་ལ་རྒྱ་ནག་གཞུང་གིས་བཙོན་འཇུག་ཉེས་ཆད་བཏང་བའི་མྱོང་ཚོར་དང་འབྲེལ་བའི་སྐོར་ངོ་སྤྲོད་གནང་ཡོད་པ་རེད། འདི་དང་འབྲེལ་བའི་སྐོར་འབྲེལ་ཡོད་སྐལ་ལྡན་མཚོ་མོ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འདི་ལྟར་འགྲེལ་བརྗོད་གནང་གི་འདུག།

དང། དེ་རིང་བོད་ནང་གི་གནས་སྟངས་ཀྱི་སྐོར་ཞེས་བྱས་ནས་ང་ཚོ་བརྗོད་གཞི་འདི་འདྲས་ཅིག་གི་སྒང་ལ་ཡ་ད་རིང་ཟུར་ཚོགས་ཚོགས་པ་རེད། ད་རིང་གི་ཟུར་ཚོགས་ཀྱི་སྒང་ལ་ཡ་ང་ཚོ་གཏམ་བཤད་གནང་མཁན་གཙོ་བོ་འདི་ཨ་ནི་ཆབ་སྲིད་བཙོན་ཟུར་ཕུན་ཚོགས་ཉི་སྒྲོན་ལགས་ཆགས་བསྡད་ཡོད་རེད། ཕུན་ཚོགས་ཉི་སྒྲོན་ལགས་ནས་བོད་ནང་གི་གནས་སྟངས་དང་ལྷག་པར་དུ་ད་ཕུན་ཚོགས་ཉི་སྒྲོན་ལགས་ནས་རྒྱ་ནག་སྲིད་གཞུང་གི་བཙོན་ཁང་གི་ནང་ལོགས་ལ་ཡ་ཅིག་དངོས་སུ་སྡུག་སྦྱོང་མྱོང་བའི་གྱི་གནས་སྟངས་དང། ཨ་ནི་ད་ལྟའི་བོད་ནང་གི་བོད་མི། དགོངས་དག་ད་ལྟའི་བོད་ནང་གི་བོད་མི་ཚོའི་གྱི་རེ་བ་དང་མངོན་འདོད། ག་འདྲས་ཅིག་ཡོད་མེད་ཀྱི་སྒང་ལ་ཡ། གཏམ་བཤད་གནང་སོང། ཨ་ནི་ད་ལྟ་གཅིག་ང་ཚོ་གཏམ་བཤད་གནང་མཁན་གཅིག་དེ། ཨ་ནི Tibet Advocacy Coalition ཨ་ནི་བོད་དོན་ཞུ་གཏུག། ལས་དོན། ཐོག་ལ་ཡ་ཕྱག་ལས་གནང་མཁན་བོད་དོན་རྒྱབ་སྐྱོར་ཚོགས་པའི་གྱི་ཨ་ནི་ལས་བྱེད། Gloria Montgomery ཁོང་ནས་ཨ་ནི་བོད་ནང་གི་གནས་སྟངས་སྤྱི་དང་ལྷག་པར་དུ་ད་ལྟའི་ཆ་ལ་ཡ་ཨ་ནི་རྒྱ་ནག་སྲིད་གཞུང་གིས་ཨ་ནི་སློབ་གསོའི་གི་སྲིད་ཇུས་དེ་ཨ་ནི་ཆབ་སྲིད་ཀྱི་ལག་ཆ་ག་འདྲས་ཅིག་ལ་བེད་སྤྱོད་གནང་གི་ཡོད་མེད་དང་ཨ་ནི་སློབ་གསོའི་གི་སྲིད་ཇུས་བརྒྱུད་ནས་བོད་མི་རིགས་ཀྱི་ངོ་བོ་དེ་རྩ་མེད་ག་འདྲས་དུ་བཟོ་གི་ཡོད་པ་དང་ཨ་ནི་ཉེ་བའི་ཆར་གྱི་གནས་སྟངས་ད་གཏན་འཇགས་སློབ་གྲྭའི་གི་གནས་སྟངས་བྱས་བྱས་ནས་བོད་ནང་གི་གནས་སྟངས་ཛ་དྲག་ག་འདྲས་ཅིག་ཆགས་ཀྱི་ཡོད་མེད་ཀྱི་སྒང་ལ་ཡ་གཏམ་བཤད་གནང་བ་རེད། ཨ་ནི་གཅིག་དེ་ད་ངས་ད་ལྟ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཚབ་བྱས་བྱས་ནས་ད་བོད་དོན་དེ་རིང་གི་ཟུར་ཚོགས་ཀྱི་སྒང་ལ་ཡ་ཞུས་ཡོད། ཞུ་འབོད་གཙོ་བོ་དེ་ད་བོད་ནང་སྤྱི་ཡོངས་ཀྱི་གནས་སྟངས་དང་ལྷག་པར་དུ། ལྟ་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་སྤེལ་བྱས་རྗེས་ལོ་བདུན་ཅུ་དོན་ལྔ་འཁོར་ཡོད་པ་ཡིན་ནའི་ད་ལྟའི་ཆ་ལ་ཡང་བོད་ནང་ལ་ཉིན་རེ་ནས་ཉིན་རེ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གང་འདོད་འགྲོ་གི་ཡོད་མེད་དང། དེ་ཡང་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་སྤེལ་ནས་ལོ་གཉིས་ལམ་གཅིག་ནས་བོད་ནང་གི་བོད་མི་ཚོའི་རང་དབང། མེད་པ་དང་དཔེར་ན་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་རྡོག་རོལ་དུ་འགྲོ་ཡག་གི་གནས་སྟངས་ཅིག་ལ་ཆགས་བཞིན་པའི་ཀྱི་སྐོར་ལ་ཡང་ངོ་སྤྲོད་ཞུས་པ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་སྲིད་བློན་ནཱ་རེན་དྲ་མོ་དྷི་མཆོག་གིས་རྒྱལ་སྤྱིའི་ཡོ་ག་འམ་རྩ་རླུང་སྒོམ་སྒྲུབ་ཀྱི་ཉིན་མོར་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་སྲུང་བརྩི་ཞུས་པའི་སྐབས་སྐུ་ཞབས་རི་ཅར་གྷེ་མཆོག་ཀྱང་མཉམ་ཞུགས་གནང་འདུག་ཁ་ས་ཕྱི་ཟླ་དྲུག་པའི་ཚེས་ཉེར་གཅིག་སྟེ་རྒྱལ་སྤྱིའི་ཡོ་ག་འམ་རྩ་རླུང་སྒོམ་སྒྲུབ་ཀྱི་ཉིན་མོ་སྲུང་བརྩི་ཞུས་པའི་དུས་སྟོན་དང་བསྟུན། སྲིད་བློན་ནཱ་རེན་དྲ་མོ་དྷི་མཆོག་གིས་གྲོང་ཁྱེར་ནིའུ་ཡོག་གི་ནང་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་གྱི་རྩྭ་ཐང་དུ་ལུས་སྦྱོང་གི་ལམ་ནས་སྲུང་བརྩི་མ་ཞུས་པའི་གོང་བདག་ཉིད་ཆེན་པོ་གྷན་དྷིའི་སྐུ་བརྙན་མདུན་གུས་བཏུད་ཞུས་ཏེ་ཡོ་གའི་རྩ་རླུང་གོམས་སྲོལ་འདི་བཞིན་རྒྱ་གར་ནང་ལོ་ངོ་སྟོང་ཕྲག་མང་པོའི་གོང་ནས་དར་ཁྱབ་བྱུང་བ་ཞིག་ཡིན་པ་དང་འདི་ནི་ལུས་སྦྱོང་གཅིག་པོ་མ་ཡིན་པར་ལུས་སེམས་གཉིས་ཀར་བདེ་བ་སྤྲོད་མཁན་དང་གོ་ལའི་ཁྱོན་ཡོངས་ཀྱི་གོམས་སྲོལ་ཞིག་ཀྱང་ཆགས་ཡོད་ལུགས་གསུངས་འདུག་ཕྱི་ཚེས་ཉེར་གཅིག་ཉིན་སྲིད་བློན་མོ་དྷི་མཆོག་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་ལུས་སྦྱོང་གི་ལམ་ནས་རྒྱལ་སྤྱིའི་ཡོ་གའི་དུས་ཚིགས་སྲུང་བརྩི་ཞུ་བའི་སྐབས་མི་དམངས་མང་པོས་མཉམ་ཞུགས་གནང་བ་དང་ལྷག་པར་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་དང་ཨ་རིའི་གློག་བརྙན་འཁྲབ་མཁན་སྙན་གྲགས་ཅན་རི་ཅཱ་གྷེ་མཆོག་ཀྱང་སྲིད་བློན་མོ་དྷི་མཆོག་གི་ཉེ་འཁྲིས་སུ་ལྷན་དུ་ཡོད་པ་མ་ཟད་གསར་འགྱུར་བརྒྱུད་ལམ་ཁག་ནང་ཁོང་རྣམ་གཉིས་མཇལ་ཙམ་པའི་སྐུ་པར་ཡང་ཐོན་ཡོད་པ་རེད། སྲིད་བློན་མཆོག་གི་མཛད་འཆར་གཞིར་བཟུང་ལྟར་ན་དེ་རིང་གཟའ་ཕུར་བུའི་ཉིན་ཨ་རིའི་སྲིད་འཛིན་ཕོ་བྲང་དུ་ཕེབས་ཏེ་སྲིད་འཛིན་ཇོ་བྷའི་ཏིན་དང་སྲིད་འཛིན་གཞོན་པ་ཀམ་ལཱ་ཧེ་རིས་རྣམ་གཉིས་ཀྱིས་གཙོས་དཔོན་རིགས་ཁག་ཅིག་མཇལ་འཕྲད་གནང་རྒྱུ་ཡིན་འདུག་ལ། སྐབས་དེར་ཨམ་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ས་གནས་བོད་མི་ཚོས་ཨ་རིའི་སྲིད་འཛིན་ཕོ་བྲང་དུ་སྲིད་བློན་མོ་དྷི་མཆོག་ལ་ཕེབས་བསུ་ཞུ་རྒྱུ་ཡིན་འདུག། གཟའ་པ་སངས་ཉིན་སྲིད་བློན་མོ་དྷི་མཆོག་གིས་ཨ་རིའི་གྲོས་ཚོགས་སུ་གཏམ་བཤད་གནང་གི་ཡོད་འདུག་སྲིད་བློན་མཆོག་གྲོས་ཚོགས་ནང་གཏམ་བཤད་གནང་རྒྱུ་དེ་ཐེངས་གཉིས་པ་ཆགས་ཀྱི་ཡོད་པ་དང་རྒྱ་གར་གྱི་སྲིད་བློན་ནང་ནས་ཨ་རིའི་གྲོས་ཚོགས་གོང་འོག་ཚང་འཛོམས་སར་གཏམ་བཤད་ཐེངས་གཉིས་གནང་མཁན་ཁོང་ཐོག་མ་དེ་ཡང་ཆགས་རྒྱུ་ཡིན་པ་རེད། ཡང། གསར་འགྱུར་གཞན་ཞིག་ལ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི་ཉེན་རྟོག་པ་ཞིག་དང་གཞན་མི་གཉིས་ཀྱིས་རྒྱ་ནག་གཞུང་དང་ལག་འབྲེལ་གྱི་ཐོག་ནས་རྒྱ་མི་བཟའ་ཚོ་གཉིས་ཕྱིར་ལོག་བཏང་ཐབས་ཀྱི་བྱས་པའི་གནས་ཚུལ་ཤེས་རྟོགས་བྱུང་འདུག་དེ་ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི Brooklyn ས་གནས་ཁྲིམས་ཁང་ནས་ཁུལ་དེའི་ཉེན་རྟོག་པ་ཟུར་པ Michael McMahon དང་གཞན་མི་གཉིས་ཀྱིས་རྒྱ་ནག་གཞུང་དང་མཉམ་འབྲེལ་གྱི་ཐོག་ནས་ནེའུ་ཇར་སི་ནང་གཏན་སྡོད་བྱེད་མཁན་རྒྱ་རིགས Xu Jin དང་ཁོང་གི་བཟའ་ཟླ་ལིའུ་ཧྥང་གཉིས་རྒྱ་ནག་ལ་ཕྱིར་ལོག་ཡོང་ཐབས་སུ་རྣམ་པ་འདྲ་མིན་གྱི་ཐོག་ནས་གནོན་ཤུགས་སྤྲད་དེ་འགུག་ཐབས་བྱས་ཡོད་པ་དང་དེ་ནི་རྒྱ་ནག་གཞུང་གིས Operation Fox Huntའམ་ཝ་མོ་ཁྱི་ར་རྒྱག་པ་ཞེས་རྐུ་ཉེས་ཅན་གྱི་མི་སྣ་འཚོལ་ཞིབ་བྱེད་རྒྱུའི་ལས་འགུལ་གྱི་འཆར་གཞི་ཞིག་ཡིན་པ་དང། དེའི་འོག་ནས་ཕྱི་ཕྱོགས་སུ་གནས་སྡོད་རྒྱ་ནག་གཞུང་ལ་ལྟ་སྤྱོད་མི་སྟོན་མཁན་དང་ཡང་ན་རྒྱ་ནག་ནང་ནག་ཉེས་ཕོག་པའི་མི་སྣ་འཚོལ་ཞིབ་དང་འབྲེལ་རྒྱ་ནག་ལ་ཕྱིར་ལོག་གཏོང་ཐབས་ཀྱི་ལམ་ནས་ཉེས་ཆད་འགེལ་རྒྱུའི་སྲིད་བྱུས་ཤིག་ཡིན་ལུགས་གནས་ཚུལ་སྤེལ་འདུག་ལ། ཨ་རིའི་ས་གནས་ཁྲིམས་ཁང་ནས་ཉེན་རྟོག་པ་ཟུར་པ་མེག་མོ་ཧན་དང་རྒྱ་རིགས་གཞན་གཉིས་ལ་ནག་ཉེས་ཡོད་པར་ར་སྤྲོད་གནང་འདུག་གོང་དུ་ཞུས་པའི་བཟའ་མི་གཉིས་ཀྱི་ཕ་ལོ་ན་བརྒྱད་ཅུ་གྱ་གསུམ་ཡིན་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཨ་རིར་ཆེད་མངགས་བཏང་སྟེ་ཁོ་པའི་བུ་རྒྱ་ནག་ལ་ཕྱིར་ལོག་བྱེད་བཅུག་ཡོད་པ་མ་ཟད་ཕ་དེས་ཀྱང་བུར་བཀོད་མངགས་བྱས་པ་དེར་རྒྱ་ནག་ལ་ལོག་དགོས་ལུགས་ཨུ་ཚུགས་བརྒྱབ་པ་བཅས་གང་ལྟར་ཁོང་གཉིས་དང་ནང་མི་ཉེ་འབྲེལ་ཚོ་རྒྱུན་རིང་པོ་ཞིག་ལ་སུན་གཙེར་དང་སྡིགས་ར་བསྐུལ་བ་སོགས་ཀྱི་ལམ་ནས་བདེ་ལུས་མི་བཟོད་པའི་དཀའ་ངལ་འཕྲད་ཡོད་ལུགས་ཁྲིམས་ཁང་ནས་ཞུ་གཏུག་སྐབས་འགྲེལ་བརྗོད་བྱས་འདུག་ས་གནས་ཁྲིམས་ཁང་ནས་ཁྲིམས་བཤེར་སྐབས་ཁྲིམས་རྩོད་པ Attorney Meredith Afra ཡིས། གནད་དོན་འདི་ནི་རྒྱ་ནག་གཞུང་གིས་ཁོང་གཉིས་རྒྱ་ནག་ཕྱིར་ལོག་རྒྱུར་རྒྱུན་མཐུད་ནས་སུན་གཙེར་དང་སྡིགས་ར་བསྐུལ་བའི་ངན་བྱུས་ཤིག་རེད་ཅེས་རྩོད་ལེན་བྱས་ཡོད་པ Washington Post གསར་ལས་ཁང་ནས་ལུང་འདྲེན་བྱས་འདུག

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ལ་ལ་དྭགས་ས་གནས་སུ་ཐེངས་དང་པོ་ཞབས་སོར་འཁོད་པར་ལ་དྭགས་གཞུང་མང་གཉིས་ནས་རིན་པོ་ཆེ་མཆོག་ལ་དགའ་བསུའི་ཕེབས་བསུ་གཟབ་རྒྱས་ཞུས་ཡོད་པའི་སྐོར་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན།
ཕྱི་ཟླ་དྲུག་པའི་ཚེས་བཅུ་དགུ་ཉིན་ཡང་སྲིད་རིན་པོ་ཆེ་མཆོག་ལ་དྭགས་ས་གནས་ཀྱི་སྐུ་གཤོགས་བ་ཀུ་ལ་རིན་པོ་ཆེའི་གནམ་ཐང་དུ་ཞབས་སོར་འཁོད་མ་ཐག་ཕེབས་བསུར་སེར་སྦྲེངས་དང་ཡུལ་གྱི་ལུགས་སྲོལ་བཞིན་འཚམས་འདྲི་རྒྱས་པ་ཞུས་པའི་རྗེས་ལ་དྭགས་གླེ་ཇོ་གཙུག་ལག་ཁང་དུ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་མཎྜལ་རྟེན་གསུམ་ཕུལ་སོང། དེའི་རྗེས་ལ་དྭགས་བསོད་ནམས་གླིང་བོད་མི་གཞིས་གྲོང་གཉིས་པར་ཆགས་པའི་ཐུབ་བསྟན་མདོ་སྔགས་བཤད་སྒྲུབ་ཆོས་འཁོར་གླིང་དགོན་དུ་ཞབས་སོར་འཁོད་རྗེས་གསེར་ཁྲི་ཡུལ་དུ་ཆགས་པའི་བྲག་དགོན་ཆོས་འཁོར་པད་མ་གླིང་དུ་གདན་ཞུ་གནང་སོང། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་ཉིན་ཡང་སྲིད་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཐེངས་དང་པོ་ཞབས་སོར་འཁོད་པའི་རྟེན་འབྲེལ་མཚོན་ཆེད་ལ་དྭགས་བྲག་ཐོག་དགོན་ཆོས་འཁོར་པད་མ་གླིང་དུ་མཛད་སྒོ་རྒྱས་པ་སྲུང་བརྩི་ཞུས་གནང་སོང། སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ནི་རྒྱ་གར་ཧི་མ་ཅལ་མངའ་སྡེ་ཡི་སྤྱི་ཏི་ལུང་པའི་ནང་ཚུད་པའི་རང་རིག་ཞེས་པའི་ཡུལ་དེར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཡབ་བསོད་ནམས་ཆོས་འཕེལ་དང་ཡུམ་སྐལ་བཟང་སྒྲོལ་མ་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཡོད་པ་དང་ད་ལྟའི་ཆར་དགུང་ལོ་ལྔ་དང་ཕྱེད་ཀ་སོན་གྱི་ཡོད་པ་རེད་འདུག། མཛད་སྒོར་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་གཙོས་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་ལ་དྭགས་ནང་ཚོགས་དང་དགོན་ཚོགས་གཉིས་ཀྱི་དབུ་སྐྱོང་ལ་དྭགས་བསོད་ནམས་གླིང་བོད་མི་གཞིས་སྤྱི་ལས་ཁུངས་ནས་སྐུ་ཚབ་ལ་དྭགས་དགོན་ཆེན་ཁག་འདྲ་མིན་གྱི་དབུ་ཆོས་བཅས་ཕེབས་འདུག་དེ་བཞིན་བྲག་ཐོག་དགོན་ཆགས་སའི་གསེར་ཁྲི་ཡུལ་གྱི་མགོ་བ་གཙོས་སྤྱི་འཐུས་དང་གནད་ཡོད་མི་སྣ་ཚང་མའི་གསུང་བཤད་ནང་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་སྐུ་ཐོག་གོང་མ་སྤྱིར་ལ་དྭགས་ས་གནས་དང་ལྷག་པར་དུ་ལ་དྭགས་གསེར་ཁྲི་ཡུལ་ལ་བཀའ་དྲིན་ཆེན་པོ་ག་ཚོད་ཡིན་པའི་ཐོག་གསུང་བཤད་གནང་སོང། རིན་པོ་ཆེ་མཆོག་གསེར་ཁྲི་ཡུལ་ལ་བསྐྱར་དུ་ལོག་ནས་ཕེབས་པར་ལ་དྭགས་གསེར་ཁྲི་ཡུལ་མི་ཕུར་བུ་བཟང་པོ་ལགས་ཀྱིས་ཚོར་བར་འདི་ག་རླུང་འཕྲིན་ཁང་ལ།
སྔོན་མ་དང་སྔོན་མ་ནས་རྩིས་རུང་བྱ་སྐུ་གོང་མ་དང་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཞེ་དྲག་ཡོད་རེད་ག་ཅི་སླད་ན། ང་རང་ག་པར་འགྲོ་བ་ཡིན་ནའང་ད་རིན་པོ་ཆེའི་བཀའ་སློབ་ལམ་སྟོན་ཕྱག་མོ་གཟིགས་ཡ་ཡིན་ན་འདྲ་དེ་འདྲ་བྱས་ནས་ཅིག་ཕྱི་ལོག་ལ་འགྲོ་གི་ཡོད། ད་དེ་ཡིན་དུས་བསམ་པ་ལ་ད་ནི་ད་ཡང་སྐྱོར་སྐུ་ཡང་སྲིད་དེ་ཡང་སྐྱོར།

མི་མང་པོ་ཅིག་སྒུག་བསྡད་ཡོད་རེད་ཨ་ནི་ཁོང་ཚོ་གྱི་རེ་འདུན་ད་ལྟ་དེ་རིང་དོན་དུ་སྒྲུབ་ཡག་འདྲ་བོ་ཅིག་ཆགས་ཡོད་རེད་ལ་ནི་འདི་བྱས་ཡོད་འདུག་ལ། དེ་བཞིན་ཡང་སྲིད་རིན་པོ་ཆེ་མཆོག་སྐུ་བལྟམས་སའི་ཧི་མ་ལའི་ལྗོངས་ཀྱི་ཧི་མ་ཅལ་མངའ་སྡེའི་སྤྱི་ཏི་ཡུལ་ཡིན་པ་ལ་དྭགས་དང་སྤྱི་ཏི་གཉིས་ཆོས་དང་རིག་གཞུང་ཐོག་གཅིག་མཚུངས་ཡིན་དུས་རྟེན་འབྲེལ་བཟང་བའི་ཡང་སྲིད་རིན་པོ་ཆེ་མཆོག་གི་ཡུམ་སྐལ་བཟང་སྒྲོལ་མ་ལགས་ནས་ལ་དྭགས་ས་གནས་སུ་ཕེབས་པའི་ཚོར་བར་གསུངས་དོན་དུ། ད་ལ་དྭགས་ཀྱི་མི་རྣམས་སྐུ་སྲས། ང་ཚོ་ལ་དྭགས་ལ་སླེབས་མ་ཐག་སྤྱི་ཏི་དང་གཅིག་མཚུངས་མཐོང་དུས་ཡར་རྒྱས་ཀྱི་རྣམ་པ་ལ་ཁྱད་པར་ཡོད་ན་ཡང་རིག་གཞུང་ཐོག་གཅིག་མཚུངས་ཡིན་པ་མཐོང་དུས་ང་རང་ཚེ་འདི་རིན་པོ་ཆེ་མཆོག་གི་ཡུམ་ཆགས་པར་བདེན་པ་བསོད་ནམས་ཆེན་པོ་ཚོར་གྱི་འདུག། ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ཐོག་མར་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་དུ་ངོས་འཛིན་གནང་ཡོད་པ་དང་གཙུག་ཕུད་དེ་རིན་པོ་ཆེ་མཆོག་གི་མ་དགོན་ཤིམ་ལ་རྡོ་རྗེ་བྲག་དགོན་དུ་གནང་འདུག་ལ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་ཡོད་པ་རེད་འདུག། སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་སྐུ་ཐོག་གོང་མ་དེ་བཞིན་འཚོ་ཞིང་བཞུགས་པའི་ཡང་སྲིད་རིན་པོ་ཆེ་མཆོག་ལ་སྔ་འགྱུར་བསྟན་པའི་མངའ་བདག་ཞེས་འབོད་ཀྱི་འདུག་པས་དེ་ཡི་སྐོར་བྲག་ཐོག་དགོན་ཆོས་འཁོར་པད་མ་གླིང་གི་མཁན་པོ་ཨོ་རྒྱན་དགྲ་འདུལ་ལགས་ནས་གསུངས་དོན་དུ། རྟེན་འབྲེལ་འདི་ལུགས་སྲོལ་དེ་ཡོད་ས་མི་འདུག་ག་ཟེར་ན་སྤྱི་བཏང་དགེ་ལུགས་ཕྱོགས་ལ་དེ་ནས་རྗེ་རིན་པོ་ཆེ་སྐུ་གཤེགས་པའི་དེ་ནས་དེ་ནས་ད་རྒྱལ་ཚབ་རིན་པོ་ཆེ་དང་དེ་ནས་ཕ་གཅིག་གིས་ད་དགའ་ལྡན་ཁྲི་པ་ཕལ་ཆེར། ཁྲི་ཐོག་ཕལ་ཆེར་བརྒྱ་དང་གཉིས་གསུམ་ཅིག་ཕེབས་ཚར་བ་རེད། དེ་ག་ནང་བཞིན་ས་སྐྱ་སྐད་བྱས་ན་དེ་ནས་ས་སྐྱ་ཀྱི་ད་ལྟ་སྒྲོལ་མ་ཕོ་བྲང་དང། དེ་ནས་ཕུན་ཚོགས་ཕོ་བྲང་བྱས་ཕོ་བྲང་བྱས་དེ་གནང་གི་ཡོད་རེད་ཡིན་ན་ཡང་ད་རྙིང་མ་དང་བཀའ་བརྒྱུད་ཕྱོགས་ལ་དེ་ནས་ཕལ་ཆེར་ལུགས་སྲོལ་ཅིག་ཡོད་ས་མ་རེད་ཡིན་ན་ཡང་ད། ན་ནིང་ག་བ་དེ་ནས་རྒྱ་གར་ལ་ཆོས་ང་ཚོ་ཀྱི་ད་བོད་ཀྱི་སྒྲིག་འཛུགས་ཡོད་རེད་བ་དེ་ཀས་དེ་ནས་སྐུ་མདུན་ཡིད་བཞིན་ནོར་བུ་ཡི་གི་ཀང་ནང་ནས་ད་ཁྱོད་ཚོ་ལ་དེ་འདྲའི་དགོས་མཁོ་འདུག་ཟེར་ནས་དེ་ནས་ཆགས་སེ་དེ་འདྲའི་གནང་བ་རེད་དེ་གནང་ནས་ད་དང་པོ་དང་པོ་དེ་ཅི་ངས་ཞུས་ཚར་ཡིན་དེ་ནས་དང་པོ་དེ་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་གཉིས་པ་དིལ་མགོ་མཁྱེན་བརྩེ་རིན་པོ་ཆེ་གསུམ་པ་དེ་ནས། གྲུབ་དབང་པདྨ་པདྨ་ནོར་བུ། དེ་ནས་བཞི་པ་དེ་དེ་ནས་སྨིན་གླིང་ཁྲི་ཆེན་རིན་པོ་ཆེ། དེ་ནས་ལྔ་པ་དེ་དེ་ནས་རྫ་དཔའ་གྲུ་རྫ་དེ་ནས་འཁྲུལ་ཞིག་རིན་པོ་ཆེ།

ལ་དྭགས་ས་གནས་སུ་རྙིང་མའི་དགོན་པ་རེ་ཟུང་ཡོད་པའི་ནང་ནས་ཞིང་གཤེགས་དམ་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ལ་དྭགས་ས་གནས་སུ་མ་དགོན་ཡིན་པ་གཙོ་བོ་བྲག་དགོན་ཆོས་འཁོར་པད་མ་གླིང་ནི་ལ་དྭགས་ས་གནས་སུ་རྙིང་མའི་དགོན་པ་ཆེ་ཤོས་ཤིག་དང་རྙིང་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། གཟའ་ཕུར་བུའི་བཅར་འདྲིའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ཉིན་ཤས་སྔོན་ནིའུ་ཛི་ལན་ཏིའི་ཡུལ་གྲུའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གནང་བ་དང་འབྲེལ་ནིའུ་ཛི་ལན་ས་གནས་ཀྱི་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པའི་གནས་སྟངས་དེ་ག་ནང་བཞིན་བོད་དོན་ལས་འགུལ་སྤེལ་ཕྱོགས་སོགས་ཀྱི་སྐོར་ནིའུ་ཛི་ལན་ནང་བཞུགས་མཁན་དབང་འདུས་ཚེ་རིང་ལགས་སུ་འཆི་མེད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། དབང་འདུས་ཚེ་རིང་ལགས། དེ་རིང་ང་ཚོའི་ལེ་ཚན་ནང་ལོགས་ལ་དེ་ག་མེད་ན་ཡང་དུས་ཚོད་བཏོན་གནང་བ་ཐོག་མར་ཐུགས་རྗེ་ཆེ་ཞུ་གི་ཡིན་དབང་འདུས་ཚེ་རིང་ལགས་བཀྲ་ཤིས་བདེ་ལེགས། ཨོ་འཆི་མེད་ལགས་བཀྲ་ཤིས་བདེ་ལེགས། ནི་དེ་བརྒྱུད་བྱས་ཐ་སྙད་ད་ལྟ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གསན་གཟིགས་གནང་མཁན་ཚང་མ་ལོགས་ལ་ཡང་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།
ལགས་སོ་དབང་འདུས་ཚེ་རིང་ལགས། ཐོག་མར་ད་ལྟ་ད་ནིའུ་ཛི་ལན་ནང་ལོགས་ཀྱི་བོད་མིའི་གནས་སྟངས་རེད་ད་བོད་དོན་རྒྱབ་སྐྱོར་ཚོགས་པ་དང་དེ་འབྲེལ་གྱི་གནས་སྟངས་སྐོར་ལ་ངོ་སྤྲོད་མ་ཞུས་གོང་ལ་ད་རེས་སྲིད་སྐྱོང་ནིའུ་ཛི་ལན་ནང་ལོགས་སུ་གཞུང་འབྲེལ་གྱི་ཆེད་ཕེབས་གནང་རྗེས་ཨ་ནི་ཅིག་གྲོས་ཚོགས་འཐུས་མི་དང་ད་ཅིག་གི་ནིའུ་ཛི་ལན་ནང་ལོགས་ཀྱི་གནད་ཡོད་དཔོན་རིགས་དང་དེ་འདྲ་མང་པོ་ཅིག་མཇལ་འཕྲད་གནང་ཡ་དེ་འདྲ་བྱུང་ཡོད་རེད་ལ་ཨ་ནི་དེ་ནང་བཞིན་ད་བོད་རིགས་ས་གནས་ནང་ལ་ཡོད་པའི་བོད་མི་ཚོ་ལ་བཀའ་སློབ་གནང་ཡ་དང་དེ་འབྲེལ་གྱི་གནས་ཚུལ་མང་པོ་ཅིག་ད་རིམ་པས་ང་ཚོས་རླུང་འཕྲིན་ཁང་བརྒྱུད་བྱས་གནས་ཚུལ་དུ་བཏང་ཡོད་རེད། བྱས་ཙང་ཐོག་མར་ད་རེས་ད་ཅིག་ཁྱེད་རང་ཅིག་གིས་སྲིད་སྐྱོང་ཉུ་ཛི་ལན་ནང་ལོགས་ལ་ཕེབས་པའི་སྐབས་ལྟ་བུའི་ལས་དོན་གྱི་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་ཅིག་ཡིན་པའི་ངོས་ནས་ཡང་ད་རེས་སྲིད་སྐྱོང་ཉུ་ཛི་ལན་ནང་ལོགས་ལ་ཕེབས་ཡ་དེའི་ཐོག་ནས་ཅིག་གིས་ལས་དོན་དེ་ཚོ་ལེགས་གྲུབ་བྱུང་བ་ཅིག་ལ་ངོས་འཛིན་གནང་གི་ཡོད་ན། ད་གོང་ལ་ཡང་བཀའ་འདྲི་ཞུས་པ་ནང་བཞིན་གྱི་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནིའུ་ཛི་ལན་ལ་ཡང་ད་ཉིན་གཉིས་རིང་གི་གཞུང་འབྲེལ་འཚམས་གཟིགས་ཐེངས་དང་པོ་དེ་ཐུགས་རྗེ་གྲུབ་པ་རེད། ད་སོ་སོ་འཚམས་གཟིགས་གོ་སྒྲིག་ཚོགས་ཆུང་གི་ནི་ཚོགས་གཙོ་ཅིག་ཡིན་པའི་ཆ་ནས་དེ་ཅིག་ཞེ་པོ་ཅིག་ཡག་པོ་ཅིག་དང་ཚགས་ཚུད་པོ་ཅིག་བྱུང་སོང་ཟེར་སྐད་ཞུ་བདེ་བོ་གལ་མི་འདུག་དེ་ཡིན་པས་ན་ད་སོ་སོའི་ངོས་ནས་ནི་ཅིག་འདོད་བློ་ཁེངས་པ་འདྲ་བོ་ཅིག་བྱུང་སོང་དྲན་གྱི་འདུག་ད་དང་པོ་དེ་ལ་ཡང་ནི་དེ་ང་ཚོ་གནས་སྡོད་བོད་རིགས་ཚོ་གི་ནི་སོ་སོའི་གཞུང་གི་ཨ་ནི་ཆབ་སྲིད་མགོ་ཁྲིད་ཅིག་ཡིན་པའི་ཆ་ནས་དེ་ལི་ཡ་ནི་ཆེ་མཐོང་དང་ལྡན་པ་གུས་ཞབས་དང་ལྡན་པའི་ཐོག་ནས་དེ་སྣེ་ལེན་ཞུ་ཡ་དང་ནི་ད་ག་ནང་བཞིན་གྱི་ཅིག་ལྷ་ཚོགས་རེ་དེ་དང་འབྲེལ་བའི་གི་ནི་གྲ་སྒྲིག་གནང་ཡ་དེ་ཚོ་ཚང་མ་ལོ་ལི་ཡ་ནི་བོད་རིགས་ཡོངས་རྫོགས་ཀྱི་ཅིག་ཁར་ཚོགས་རེ་འགན་མཉམ་བཞེས་ཀྱི་ཐོག་ནས་ནི་དུ་ཕྱག་ལས་གནང་ཡོད་རེད་དེ་ལ་དེ་ད་སོ་སོའི་ངོས་ནས་ཅིག་དངོས་གནས་སྤོ་བ་དང་ནི་ཅིག་གཟི་བརྗིད་དང་ལྡན་པ་བྱུང་སོང་དྲན་གྱི་འདུག། གཉིས་པ་དེ་ལ་ད་དེ་ཕེབས་པ་ཙམ་གྱིས་འགྲིག་གི་ཡོད་མ་རེད་ནི་དེ་ཕེབས་པ་དེ་གིས་ཅིག་བོད་དོན་དྲིལ་བསྒྲགས་ཅིག་བྱུང་དགོས་ཡོད་དུས་ཙམ་པ་ལི་ཡ་ནི་དེ་དྲིལ་བསྒྲགས་དེ་སྒང་ལི་ཡ་ད་ང་ཚོ་དེ New Zealand རྒྱལ་ཡོངས་རླུང་འཕྲིན་ཁང Radio New Zealand དང་ད་ག་ནང་བཞིན་གྱི་ཉིན་རེའི་ཚགས་པ Herald ཅེས་ད་ག་ནང་བཞིན་གྱི The Post ལ་སོགས་པའི་ནང་ལོགས་ལི་ཡ་ནི་ཅིག་འཚམས་གཟིགས་དེ་དང་འབྲེལ་བའི་གི་ནི་ཅིག་བོད་དོན་དྲིལ་བསྒྲགས་བྱུང་བསྡད་ཡོད་རེད་ད་སྤྱི་ཡོངས་ཀྱི New Zealand མི་མང་ལི་ཡ་ནི་དྲིལ་བསྒྲགས་བྱུང་བསྡད་ཡོད་རེད་ཞུ་ཡ་ཡིན་དེ་མིན་པའི་གི་ད་ང་ཚོས། བོད་པའི་སྤྱི་ཚོགས་ཀྱི་བརྒྱུད་ལམ་ཁག་དང་ད་ཅིག་སྤྱི་ཚོགས་དྲ་རྒྱ་དེ་ཚོ་ཕུད་པའི་གི་ནི་ཅིག་བརྒྱུད་ལམ་ཆེ་ཁག་ད་ང་རའི་ཤེས་ཚོད་ལི་ཡ་ནི་ཅིག་བཅོ་བརྒྱད་ནང་ལོགས་ལི་ཡ་ནི་གནས་ཚུལ་དུ་བྱས་ནི་འཁོད་ཤག་ཞུ་ཡ་ཡིན་ཨ་ནི་ད་གསུམ་པ་དེ་ལི་ཡ་ད་ག་འདྲ་འཚམས་གཟིགས་དེ་འདྲས་ཅིག་ཕེབས་དུས་ཙམ་པ་ལི་ཡ་འདི་གི་ཅིག་རྒྱ་ནག་གཞུང་ལི་ཡ་ང་ཚོ་གོ་བརྡ་ཞིག་སྤྲད་དགོས་ཡོད་དུས་ཙམ་པ་ལི་ཡ་ནི་རྒྱ་ནག་གཞུང་ལི་ཡ་ད་ཅིག་གོ་བརྡ་ཅིག་འཕྲོད་ཡོད་པ་འདི་ང་ཚོའི་ར་སྤྲོད་གསལ་པོ་རེད་ག་རེ་ཟེར་ན་ད་ད་རྒྱ་ནག་དེ་ནུའུ་ཛི་ལན་ལི་ཡ་རྟེན་གཞི་བྱས་པའི་ཨ་ནི། རྒྱ་ནག་གཞུང་ཚབ་ཁང་ནས་ནི་ཁོ་རང་ཚོ་གི་འཚམས་གཟིགས་དེ་དང་འབྲེལ་བའི་གི་ནི་བསྒྲགས་གཏམ་རིང་པོ་གཅིག་ཁོ་རང་ཚོས་སྤེལ་བཞག་ཡོད་རེད་ད་འདི་ནང་ལོགས་ལ་སྤྱི་ཡོངས་ཀྱི་ད་རྒྱ་ནག་གཞུང་གི་འཁྱོག་བཤད་དེ་གས་ཁོ་རང་ཚོ་འཁྱོག་བཤད་དེ་གས་རང་ཅིག་ལབ་ཀྱི་རེད་ད་བོད་དེ་ནི་གཅིག་གནའ་རབས་ནས་ནི་རྒྱ་ནག་གི་ཆ་ཤས་ཡིན་པ་དང་ད་ག་འདྲ་ང་ཚོ་ཕྱི་ལོགས་ལི་ཡ་ནི་གཅིག་རང་བཙན་རྩོད་ཀྱི་ཡོད་པ་དང་ད་གཅིག་ལོགས་འདྲེས་པ་ཡིན་པ་ད་འདི་གས་དེ་ད། རྒྱུན་གཏན་གྱི་ད་ཁོ་རང་ཚོ་བཤད་བསྡད་ཡ་དེ་རེད། ཡིན་པས་ཨ་ནི་ད་ཁོ་རང་ཚོ་གི་དེ་ནང་ལོགས་ལི་ཡ་ནི་འདི་འདྲ་བའི་གི་ནི་ཕྱི་དུས་ད་བོད་མི་དེ་གས་གི་ནི་ཅིག་ནུའུ་ཛི་ལན་དང་རྒྱ་ནག་བར་རུ་གི་ནི་ཅིག་འབྲེལ་བ་ལི་ཡ་དོ་ཕོག་བཟོ་ཡ་དང་འདི་འདྲས་གི་ནི་ཅིག་ལས་འགུལ་བརྩམས་བསྡད་ཀྱི་ཡོད་རེད། ཅིག་ཞུ་ཡ་རུ་ད་ཁོ་རང་ཚོ་འདི་འདྲས་ཅིག་ད་ག་འདྲ་བསྒྲགས་གཏམ་རིང་པོ་ཅིག་སྤེལ་བཞག་ཡོད་རེད་དེ་ཡིན་དུས་ཙམ་པ་དེ་ཁོ་རང་གི་ངོས་ནས་ནི་ཅིག་ད་ང་ཚོས་དེ་འཚམས་གཟིགས་དེ་གི་ནི་ཅིག། གོ་དོན་མཚོན་པ་ཅིག་བྱུང་ཤག་སོ་སོའི་ངོས་ནས་དེ་དྲན་གྱི་འདུག། ལགས་འོང་དེ་ནས་ད་ལྟ་ནིའུ་ཙི་ལན་ས་གནས་ནང་ལོགས་ལ་ཅིག་བོད་མི་མང་ལོས་ཡོད་ན་ཨ་ནི་ཅིག་བོད་དོན་རྒྱབ་སྐྱོར་བྱེད་མཁན་ཡང་མང་ལོས་ཡོད་ན། དེ་ནིའུ་ཙི་ལན་ནང་ལོགས་ལི་ཡ་ད་བོད་རིགས་བསྡོམས་པས་ཨ་ནི་བརྒྱ་དང་བཅུ་བཞི་ཆགས་བསྡད་ཀྱི་འདུག་ད་དེ་ང་ཚོས་གཞི་བཞག་ས་འདྲ་པོ་དེ་ནི་ནིའུ་ཙི་ལན་རྒྱལ་ཁབ་ཁོ་རང་གི་ཨ་ནི་མི་འབོར་ཞིབ་བཤེར་བྱེད་དུས་ཙམ་པ་ལི་ཡ་ཨ་ནི་དེ་ནང་ལོགས་ལི་ཡ་སོ་སོའི་གིས་ཅིག། ག་ནས་ཡིན་པ་དང་དེ་གའི་ཆ་ཚང་ཅིག་བྲི་ཡ་ཡོད་དུས་ཙམ་པ་ལ་འདི་ལ་གཞི་བཞག་པའི་ཐོག་ནས་ནི་ད་ལྟའི་ཆར་ལི་ཡ་ད་གཅིག་བརྒྱ་དང་བཅུ་བཞི་ཞེས་འདྲ་བ་ཅིག་ཆགས་བསྡད་ཀྱི་འདུག་ཞུ་ཡ་ཡིན། ཨ་དེ་དང་འབྲེལ་བའི་ད་ད་ལྟ་ནིའུ་ཟི་ལན་ནང་ལོགས་ལི་ཡ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་འདྲས་ཁ་ཤས་ཅིག་ཡོད་རེད་ད་ད་ལྟ་བཀའ་འདྲི་ཞུས་པ་ནང་བཞིན་དེ་གའི་དེ་སྤྱི་ངོ་སྤྲོད་མདོར་བསྡུས་ཞུས་པ་ཡིན་པས་ན་ད་དང་པོ་དེ་ལི་ཡ་ནི་བོད་ཀྱི་གྲོགས་པོ་ཚོགས་པ།

ཐོག་ལི་ཡ་ད་ཀྱི་གན་རྐང་བཤད་སྒྲུབ་ཀྱི་ཁོ་རང་ཚོ་གི་གནང་བྱས་ད་ལྟ་བར་དུ་ཕྱག་ལས་དེ་ཚོ་གནང་ཡོད་རེད་ད་ཁོ་རང་ཚོ་ནི་དཔེར་ན་ཆ་བཞག་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལི་ཡ་ནི་ནུའུ་ཛི་ལན་གྲོས་ཚོགས་ནང་ལོགས་ལི་ཡ་ནི་བོད་འདི་རྒྱ་ནག་གི་བཙན་འཛུལ་བྱས་པའི་རྒྱལ་ཁབ་ཅིག་ཡིན་པ་ཁས་ལེན་བྱེད་དགོས་ཡོད་ཟེར་ངོས་ལེན་ཞུ་དགོས་ཡོད་ཟེར་དེ་འདྲའི་གི་ཅིག་ཁྲིམས་འཆར་འདོན་ཡ་དང་ད་ཁྲིམས་འཆར་དེ་གའི་རིམ་པ་བྱས་ནི་ཕྱིན་ཏེ་ནུའུ་ཛི་ལན་གྲོས་ཚོགས་ནང་ལོགས་ལི་ཡིན་པའི་ནས་ད་ཐ་མ་དེ་ལི་ཡ་ནི་ཅིག་ཁོ་རང་ཅིག་ཆབ་སྲིད་ཀྱི་འཕོ་འགྱུར། ཆབ་སྲིད་ཚོགས་པའི་འཕོ་འགྱུར་དང་འདི་འདྲའི་གཞུང་འཛིན་འཕོ་འགྱུར་བྱུང་བ་སོང་ཙང་ནི་འདི་ཡ་བེད་མ་ལས་བ། འདི་འདྲའི་བྱུང་བཞག་དེ་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ལ་ཡང་ནི། གྲོས་ཚོགས་འཐུས་མི་བོད་དོན། ཞུ་གཏུག། འདི་འདྲས་ད། Parliamentary Lobby Group for Tibet། ལབ་བྱས་འདི་འདྲས་ཅིག་ཁོང་རྣམ་ཚོས་བཙུགས་གནང། ཨ་འདི་ནང་ལོགས་ནས་ད་ད་ལྟ། སྐར་ཚོགས་དང་པོ་བཙུགས་གནང་མཁན་ནང་ལོགས་ནས་ནི་གཅིག་ཚོགས་གཙོ་ཞུ་མཁན་དེ་ད་ལྟ་ཨིཡན་ར་བྷེལ། ནིའུ་ཛི་ལན་གྱི་གྲོས་ཚོགས་ཀྱི་ཚོགས་གཞོན་ཆགས་བསྡད་ཀྱི་ཡོད་རེད་ཁོ་རང་ཡིན་པའི་ནས་ནི་ཁ་སང་ད་ལྟ་དཔལ་ལྡན་སྲིད་སྐྱོང་མཆོག་དེ་ཕེབས་དུས་ཙམ་པ་ལི་ཡ་གཏམ་བཤད་གནང་དུས་ཙམ་པ་ལི་ཡ་ཕེབས་བསྡད་ཡོད་རེད་ནི་ཁོ་རང་ཚོ་ཡིན་པའི་ནས་ད་ལྟ་ནི་མགོ་ནས་གཅིག་བསྐྱར་གསོ་བྱེད་ཡ་ལི་ཡ་ནི་ང་ཚོའི་ཐབས་ཤེས་གང་ཡོད་ཅི་ཡོད་བྱེད་ཀྱི་ཡིན་ཟེར་དུ་གསུངས་ཀྱི་འདུག་དེ་མིན་པའི་གི་ད་ཡང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ལི་ཡ་ནི་ཁོ་རང་ཚོ་གི་ཡང། བོད་ཀྱི་གྲོགས་པོ་ཚོགས་པའི་བརྒྱུད་ནས་ནི་ནིའུ་ཛི་ལན་གྲོས་ཚོགས་ནང་ལོགས་ལི་ཡ་ནི་བོད་རྒྱ་ཞི་མོལ་ནི་ཡོང་དགོས་རེད་དེ་འདྲའི་སྒང་ལི་ཡ་གྲོས་འཆར་བཏོན་གནང་ཡ་དང་ད་ད་ག་ནང་བཞིན་གྱི་ནི་དེ་སྐྱབས་མགོན་རིན་པོ་ཆེ་གདན་འདྲེན་ཞུ་ཡ་དང་ད་ག་ནང་བཞིན་གྱི་ནི་ཉི་མ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་འགོ་ཁྲིད་དེ་གའི་དེ་གདན་འདྲེན་ཞུ་ཡ་དང་དེ་འདྲའི་སྒང་ལི་ཡ་ནི་ཁོང་རྣམ་ཚོས་ཕྱག་ལས་གནང་ཡོད་རེད་ཞུ་ཡ་ཡིན་དེ་མིན་གྱི་ད་ཁོང་རྣམ་ཚོས་ཀྱི་ཕྱག་ལས་གཅིག་འདི་དང་ད་གཅིག་ཉིས་སྟོང་དགུ་ལོ་ལི་ཡ་ནི་བོད་ཀྱི་རྒྱལ་དར་ཡོད་པའི་གི་ནི་ནིའུ་ཛི་ལན་གྱི་སྦྲག་ཁང་གི་སྦྲག་ཐམ་ཅིག་བཟོས་ཡོད་རེད་ད stamp ཅིག stamp དེ་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཉིས་སྟོང་དགུ་ཟེར་དུ་ཅིག་འདི་པར་དེ་ལི་ཡར་བྲིས་བཞག་ཡོད་རེད་དེ་གཙོ་བོ་དེ་ནི་རྒྱ་ནག་གིས་བོད་དེ་བཙན་འཛུལ་བྱས་ནས་ལོ་ལྔ་བཅུ་འཁོར་བའི་གི་དུས་དྲན་མཚོན་བྱེད་ཀྱིན་འདུག་ཅེས་འདི་བཟོས་དེ་དུས་ཅིག་ཀྱང་ནིའུ་ཛི་ལན་ནང་ལོགས་ཤོག་བུ་ད་ལྟ་ཨ། འདི stamp དེ་གའི་དེ་ཡར་ཁྱེར་ཤོག་ཟེར་དུ་ཅིག་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད་ཁོ་རང་ཚོ་ལ་ཡིན་ནའི་ད་ལྟའི་ད་ལྟ་ཡིན་པའི་ནའི་ད་ལྟ stamp དེ་ཚོ་ཅིག་བེད་སྤྱོད་བཏང། ང་ཚོ་བེད་སྤྱོད་བཏང་པ་ཡིན་ན་བེད་སྤྱོད་བཏང་ཆོག་གི་ཡོད་རེད་ཨེ་ནི། ད་ཁ་སང་དེ་དཔལ་ལྡན་སྲིད་སྐྱོང་ཕེབས་པའི་ཞོར་དེ་ལ་ཡང་ང་ཚོས་དེ་འདྲའི། ཅིག། ཤོག་བུ་ཆ་ཚང་གཅིག་ཨེ་ནི་ང་ཚོས་དེ་བོད་ཀྱི། འགྲེམས་སྟོན་ཁང་ནང་ལོགས་ལ་ཡ་བཞག་རོགས་བྱེད་ཟེར་བྱས་ནས་བསྐུར་བཞག་ཡོད་ཞུ་ཡ་ཡིན། ཨ་ནེ་རྒྱུན་ལྡན་ཡང་གཅིག་ནིའུ་ཛི་ལན་ནང་ལོགས་ལ་ད་བོད་དོན་དང་འབྲེལ་བའི་ལས་འགུལ་ག་རེ་ཅིག་སྤེལ་གནང་གི་ཡོད་ན།
ད་ང་བསྡད་ས་འདི་ཏེ་ཨོག་ལན་ཡིན་དུས་ཙམ་པ་ལ་ཡ་ཨ་ནེ་དེ་ཨོག་ལན་བོད་རིགས་མཐུན་ཚོགས་ཀྱི་གཙོ་བོ་འགན་བཞེས་པའི་ཐོག་ནས་དེ་མཉམ་དུ་ལ་ཡ་ཨ་ནེ་བོད་རྒྱ་གྲོགས་པོ་ཚོགས་པ་དང་བོད་ཀྱི་གྲོགས་པོ་ཚོགས་པ་ནི་བོད་དོན་ད་གཅིག་རྒྱབ་སྐྱོར་བ་དེ་གས་མཉམ་ཞུགས་གནང་བའི་ཐོག་ནས། རྒྱུན་ལྡན་གྱི་ང་ཚོ་ལས་འགུལ་སྤེལ་བསྡད་ཡ་འདི་ད་ཅིག་གསུམ་བཅུའི་དུས་དྲན་ཡིན་པ་ཡིན་ན་རེད་ནི་ད་ནང་བཞིན་གྱི་འགྲོ་བ་མིའི་ཐོབ་ཐང་ཉིན་མོ་སྲུང་བརྩི་ཞུ་ཡ་ཡིན་པ་ཡིན་ན་རེད་ནི་ད་ནང་བཞིན་སྐབས་དང་དུས་ལ་བབ་པའི་ཆབ་སྲིད་ཀྱི་ལས་འགུལ་ག་རེ་སྤེལ་དགོས་ཡོད་མེད་ནི་དམིགས་བསལ་གྱི་ཅིག་པཎ་ཆེན་ཆུང་སྲིད་རིན་པོ་ཆེ་དང་ཆབ་སྲིད་བཙོན་པ་ཚོ་གློད་གྲོལ་དགོས་ཡོད། ཡོད་པ་དང་ད་ག་ནང་བཞིན་གྱི་བོད་ནང་གི་ད་ཅིག་འགྲོ་བ་མིའི་ཐོབ་ཐང་དང་བཅས་ཡོངས་ཀྱི་ད་ཅིག་གནས་སྟངས་ཚོའི་ཐོག་ལ་ཡང་ནི་ཅིག་ཞུ་དུ་ནང་ཡང་ད་ཅིག་ཆབ་སྲིད་ག་ཟེར་གྲོས་ཚོགས་འཐུས་མི་དེ་གའི་ལ་ཡ་ཕྱག་བྲིས་གནང་ཡ་དང་དེ་ཚོ་ཅིག་རྒྱུན་ལྡན་གྱི་ཅིག་མ་ཆད་པ་བྱས་ནས་ལས་འགུལ་དེ་གའི་དེ་སྤེལ་བསྡད་ཡོད་རེད་ཞུ་ཡ་ཡིན་དེ་སྒང་དེ་ལ་ཡང་ད་ཅིག་འཁྲུངས་སྐར་སྲུང་བརྩི་ཞུ་ཡ་ཡིན་པ་ཡིན་ན་རེད་ནི་ནོ་བེལ་ཞི་བདེ་གཟེངས་རྟགས་ཉིན་མོ་སྲུང་བརྩི

དེའི་ཡུལ་སྡེའི་ནང་ཚུད་གནས་སྡོད་ཀྱི་བོད་རིགས་ཚོ་ཨ་ནེ་གཅིག་རྡོག་རྩ་གཅིག་སྒྲིལ་དང་ད་ག་ནང་བཞིན་གྱི་ཨ་ནེ་གཅིག་ག་ཟེར་རེད་ཨ་ནེ་ཕན་ཚུན་གཅིག་དགའ་དགའ་སྤྲོ་སྤྲོ་ངང་ནས་གཅིག་ལྷན་འཛོམས་བྱུང་ཡ་འདྲ་བོ་གཅིག་འདི་འདྲའི་གཅིག་གི་དམིགས་ཡུལ་དང་ནི་འདིའི་སྒང་ལ་ཡ་ཞོར་ལ་ཡ་ནི་གཅིག་གཞོན་སྐྱེས་དེ་གའི་ལ་ཡ་སོ་སོའི་གི་ཆོས་དང་རིག་གཞུང་དང་ནི་གཅིག་རྒྱལ་རབས་ལོ་རྒྱུས་དང་འདི་ཚོའི་སྒང་ལ་ཡ་འགྲེལ་བཤད་སྐྱོན་ཡ་དང་འདི་འདྲའི་གི་གཅིག་ལས་འགུལ་གཅིག་དམིགས་བསལ་གྱི་འདི་ནང་ལོགས་ལ་ཡ་སྐྱབས་མགོན་རིན་པོ་ཆེ་གི་ཨ་ནེ་གཅིག་ཐུགས་ཀྱི་དམ་བཅའ་བཞི་དང་འབྲེལ་བའི་གི་ཐོག་ནས།

བོད་པའི་གནས་ཚུལ་དེ་ཚོ་རྒྱ་ནག་གཞུང་ལ་ནི་འགྲེལ་བཤད་སྐྱོན་ཡ་དང་དེ་འདྲའི་སྐོར་ལ་ད་ཅིག་གི་ནིའུ་ཛི་ལན་ནང་ལོགས་གི་ས་ནས་བོད་མི་རེད་བོད་དོན་རྒྱབ་སྐྱོར་ཚོགས་པ་རེད་དེ་འདྲའི་གི་ནི་འབོད་སྐུལ་གནང་ཡ་དང་དེ་འདྲའི་གི་དྲ་བའི་སྐོར་ལ་ནི་སྙན་སྒྲོན་ཞུ་ཡ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་རྒྱུ་མ་གནང་རོགས་གནང་ཨ་ནི་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་རྒྱ་ནག་གཞུང་གིས Wolf Warrior ཞེས་གདེང་ཚོད་ལྡན་པའི་ཕྱི་འབྲེལ་ཐབས་ཇུས་དེ་རྒྱལ་སྤྱིའི་ནང་ལག་བསྟར་ཇི་ལྟར་བྱེད་བཞིན་ཡོད་པའི་སྐོར་བོད་རང་དབང་སློབ་ཕྲུག་ཚོགས་པའི་ལས་འཆར་ངེས་སྟོན་པ་འཆི་མེད་ལྷ་མོ་ལགས་དང་ལྷན་དུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།

ལྷག་པར་དུ་རྒྱ་ནག་གཞུང་གི་དཔོན་རིགས་མང་པོ་ཅིག་གི་ངོས་ནས་ད་སྤྱི་ཚོགས་དྲ་ལམ། Twitter། ལ་སོགས་པའི་ཅིག་ད་ངོ་དེབ་དེ་འདྲའི་སྒང་ལ་རྒྱལ་ཁབ་གཞན་ལ་ཅིག་དམའ་འབེབས་བཏང་ཡག་རེད་ཅིག་ལན་སློག་ཡག་གི་ཐབས་ཇུས་ལ་འགྱུར་བ་ཆེན་པོ་ཅིག་ཕྱིན་པ་དང། ཐབས་ཇུས་འགྱུར་བ་ཆེན་པོ་ཕྱིན་པ་འདི་ལ་དབྱིན་སྐད་ཐོག་ནས་ད Wolf Warrior Diplomacy ཞེས་པའི་ད་ཅིག་ཐབས་ཇུས་ཀྱི་མིང་དེ་འདྲ་ཞིག་བཏགས་པ་རེད། ཨ་འདིའི་གི་གནད་དོན་སྐོར་ལ་ད་ད་རེས་ང་ཚོ།

རྒྱ་ནག་གི་ད་ལྟ་ཐབས་ཇུས་ད་ཕྱི་འབྲེལ་གྱི་ཐབས་ཇུས་འདི་ག་འདྲ་ཅིག་ལ་གོ་དགོས་ཀྱི་ཡོད་མེད་དང་ཁོ་རང་གི་ད་སྒེར་གྱི་ནང་ལོགས་ལ་ཅིག་མྱོང་ཚོར་དང་འབྲེལ་བའི་བཀའ་འདྲི་ཁག་ཞུ་བ་ཡིན། ཐོག་མ་དེར་འཆི་མེད་ལྷ་མོ་ལགས་ང་ཚོའི་ལེ་ཚན་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུས་པ་དང་ངེད་ཀྱི་དྲི་བ་དང་པོ་དེ་ད་ག་རང་ཆགས་བསྡད་ཀྱི་འདུག་ད་ལྟ་དབྱིན་ཇི་ཐོག་ལ་དབྱིན་སྐད་ཐོག་ལ་ད་ཐབས་ཇུས་འདི་ལ Wolf Warriors ཞེས་འདི་འདྲའི་མིང་འདི་བཏགས་བཞག

རྒྱལ་སྤྱི་ལུང་པ་སྡིངས་ཆ་སྒང་ལ་དང་ཨ་ནི་དམིགས་བསལ་རྒྱལ་སྤྱི་ལུང་པའི་གི་སྲིད་འཛིན་དང་སྐུ་ཚབ་མཉམ་དུ་འབྲེལ་བ་བྱེད་དུས་སྐབས་ལ་ཡ། ད་ལྟ་རྒྱ་ནག་གི་ལན་སློག་སྟངས་ཅིག་ཡོད་པ་དེ་དལ་མོར་འགྲོ་བ་དང་ཁ་ཉན་པ་ཆགས་ཡོད་དེ་ལ་ཡ་ཨ་ནི་དམིགས་བསལ་ད་ང་ཚོ་རྒྱལ་སྤྱི་ལུང་པ་སྡིངས་ཆ་སྒང་ལ་ཡ་བོད་སྐོར་ཡོད་ཅིག་ལོ་མི་ཤེས་ཤེས་གོ་རེད་ད་དཔེ་ཆ་བཞག་ན་ད་ལྟ་རྒྱལ་སྤྱི་ལུང་པ་སྡིངས་ཆ་མང་པོ་ཆེ་ལ་ཡ་ང་ཚོ་མཐོང་ཡོད་རེད་རྒྱ་མི་གི་སྐུ་ཚབ་དེ་འདྲའི་ཁ་ཤས་ཁ་ཤས་ཁོ་ན་རེ་བ་ཅིག་བཞག་གི་ཡིན་ན་ང་ཚོ་ཡར་ལངས་ནས་ཚོགས་འདུ་ནང་ནས་བུད་འགྲོ་མཁན་དེ་འདྲའི་བྱུང་ཡོད་རེད་གནས་ཚུལ་ཡོད་རེད།

སྲིད་འཛིན་མ་ཆགས་པའི་གོང་ནས་རྒྱ་ནག་གཞུང་གིས་གཅིག་ཕྱིའི་གི་རྒྱལ་ཁབ་ལ་གཅིག་ད་ལན་དེ་འདྲའི་སློག་པའི་སྐབས་སུ་རང་བཞིན་གྱིས་ཞི་འཇམ་པོ་དང་གཅིག་མངོན་གསལ་དོད་པོའི་ཐོག་ནས་གནང་གི་མེད་པའི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་གང་ལྟར་སྤྱི་ལོ་ཉིས་སྟོང་དགུའི་རྗེས་བཅུ་གཉིས་བཅུ་གསུམ་སྲིད་འཛིན་ཤི་ཅིན་པིང་ད་རྒྱ་ནག་དམར་ཤོག་ཚོགས་པའི་གི་དྲུང་ཆེ་ཆགས་པའི་རྗེས་ལ་ཕྱི་འབྲེལ་གྱི་ཐབས་ཇུས་དེ་ལ་འགྱུར་བ་ཅིག་ཕྱིན་རྗེས་ད་ལྟ་ད་ལྷག་པར་དུ Wolf Warrior གྱི་ཐབས་ཇུས་འདི་ཁོ་ཚོས་གི་ལག་བསྟར་བྱེད་བཞིན་པ་ཅིག་ངོས་འཛིན་གནང་གི་འདུག་གསུང་གི་འདུག། ནི། ད་ཉེ་བའི་ལོ་འགའ་ཤས་ལྷག་པར་དུ་ཏོག་དབྱིབས་རིམས་ནད་ཀྱི་དུས་ཚོད་འདིའི་སྐབས་སུ། ང་ཚོ་དྲ་རྒྱ་སྒང་ལ་གཅིག Twitter གྱི་ཐོག་ལ། རྒྱ་ནག་གི་ད་འགོ་ཁྲིད་མང་པོ་ཅིག་རེད་ལྷག་པར་དུ་ད་ལྟ་ཚང་མས་ཀྱི་མཁྱེན་བསྡད་ཀྱི་རེད Zhao Lijian ད་ད་ལྟ་ཁོ་རང་ཡིན་ན་དེ་སྔ་རྒྱ་ནག་གི་ཕྱི་དྲིལ་ལྷན་ཁང་གི་མགྲིན་ཚབ་པ་ཡིས་ཁོ་རང་གིས་ན Twitter དྲ་ཐོག་ཐོག་ལ། ད་ཚིག་རྩུབ་པོ་དེ་འདྲ་མང་པོ་ཞུ་ཅིག་རྒྱལ་ཁབ་ཀྱི་དབུ་ཁྲིད་རེད་རྒྱལ་ཁབ་ཀྱི་གཞུང་ལ་བྱེད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག

རྒྱ་ནག་གི་བྱེད་སྟངས་དེ་དང་དེ་འཇོག་སྟངས་འདི་ཚོ་ཏེས་མ་འདྲ་བ་ཆགས་པ་དེ་ང་ཚོས་གཉིས་མ་ནས་མཐོང་སོང་དཔེ་ཆ་ལབ་ན། ལོ་གསུམ་རིང་ག་ལ་ཡ་ནད་ཡམས་སྐབས་ལ་རྒྱ་ནག་གཞུང་གི་བྱེད་སྟངས་ཡོད་ར། སུ་སུ་གིས་ད་རྒྱལ་རྒྱལ་སྤྱི་ལུང་པ་གང་ག་རྒྱ་ནག་ལ་ཡ་ཙེ་མཛུ་གུ་བཙུགས་འོ་འདྲ་བྱེད་དུས་སྒང་ལ་ཡ་ཕར་ཚུར་ཁོང་ཁྲོ་ཟ་ང་རྒྱལ་ལངས།

འགྲོ་བའི་རྣམ་པ་ཅིག་ཟེར་གྱི་འདུག་གསུང་གི་འདུག་འདི་འདྲའི་ཡིན་དུས། ཁོ་རང་ཚོ་གི་ཕྱི་འབྲེལ་ཐབས་ཇུས་ད Wolf Warrior diplomacy ལྷག་པར་དུ་འདིའི་ཐབས་ཇུས་འདི་ལ་འགྱུར་བ་ཅིག་འགྲོ་དུས། ཡང་ང་ཚོ་ཕྱིའི་རྒྱལ་ཁབ་ལྷག་པར་དུ་བོད་པའི་གནད་དོན་ཐོག་ལ་ཅིག་བཟང་ཕྱོགས་ཀྱི་རྣམ་འགྱུར་འགྲོ་བ་ག་རེ་མཐོང་ཐུབ་ཀྱི་རེད། འོ་འདི་ང་ཚོ་ལ་ད་ལྟ་ལས་ཀ་བྱ་དགོས་རེད་བསམ་གྱི་འདུག་དཔེ་ཆ་བཞག་ན་ད་ལྟ། ཨ་རི་གི Secretary Blinken ཡིན་པ། ཁོ་རང་སྐུ་ཚབ་དེ་ད་རྒྱ་ནག་ལ་འགྲོ་བཞིན་པ་རེད་ཟེར་འགྲོ་འགྲོ་ཡོང་རེད་ཟེར་ནས་ང་འདི་འདྲ་གསར་འགྱུར་གོ་ཐོས་ཡོད་རེད། དེ་སྐབས་དེ་དག་ཁོ་རང་གི་འདི་ཚོའི་ལུང་པ་གི་ད་དམིགས་བསལ་ཕྱི་རྒྱལ་མི་སྣ་གི་གསར་འགྱུར་བ་དང་ཞིབ་འཇུག་པ་དེ་ཚོ་གི་བསམ་བློ་དེ་འདྲས་ཉན་དུས་སྒང་ལ་ཡང་ཁོ་རང་ཚོས་དེ་ཁོ་ཞེ་དྲག་ལག་མ་རེད་དང་དུ་བཤད་ཀྱི་འདུག་རྒྱ་ནག་གི་ད་ནམ་དམིགས་བསལ་ཨ་རི་གཞུང་གི

ལའོ་ཨེ་ད་འཆི་མེད་ལགས་ད་ལྟ་ངེད་ཀྱི་དྲི་བ་འདི་དང་འཕྲོས་བྱས་ཁྱེད་རང་གི་ད་སྒེར་གྱི་མི་ཚེའི་ནང་ལོགས་ལ་ད་ལོ་ཁ་ཤས་གོང་ལ་ཁྱེད་རང་ད་ཅིག་གནས་ཚུལ་གྱི་ནང་ལོགས་ཐོན་པའི་གྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་འདི་ཡང་ད་ཁྱེད་རང་སློབ་ཕྲུག་གི་འཐབ་རྩོད་པ་ཅིག་ཡིན་པའི་ཆ་ནས་ཁྱེད་རང་སློབ་གྲྭའི་ནང་ལོགས་ལ་ཅིག་ད་གོ་གནས་ཅིག་ལ་ཡར་ལངས་པའི་སྐབས་སུ་དྲ་རྒྱའི་གྱི་ཐོག་ནས་ཨ་ཁྱེད་རང་ལ་ཅིག་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Harassment བརྙས་བཅོས་བཤད་ཡས་རེད་སུན་གཙེར་བཟོས་ཡས་རེད་ད་ག་ནང་བཞིན་ཚིག་རྩུབ། བེད་སྤྱོད་བཏང་བྱས་ཅིག་ད། ཧ་ལམ་དུས་ཚོད་དཀའ་ལས་ཁག་པོ་བྱས་ནས་ཕྱིན་པ་རེད། ཨ་ནི། ངའི་གི་དྲི་བ་དེ་འདི་ཡིན། ད་ཁྱེད་རང་གི་སྐབས་དེ་དུས་ཀྱི་མྱོང་ཚོར་ཅིག་ཡོད་ར། འདི་ད་ལྟ Wolf Warrior Diplomacy ད་ཁོ་ཚོས་དྲ་རྒྱའི་ཐོག་ནས་ཕྱི་འབྲེལ་གྱི་ཐབས་བྱུས་འདི་ད། གཅིག་པ་གཅིག་ལ་ངོས་འཛིན་གནང་གི་ཡོད་ན་ཨ་ནི་སྐབས་དེ་དུས་ཀྱི་གནས་ཚུལ་ཐོན་དུས་ང་ཚོར་ངོ་སྤྲོད་གནང་དང།
དངོས་གནས་ལ།

རྒྱལ་མཚམས་བརྒལ་བྱས་དྲག་པོའི་གི་གནོན་ཤུགས་སྤྲད་རེད་ད་ག་ནང་བཞིན་ཡང debt trap ད་བུ་ལོན་གཡར་བྱས་རྒྱལ་ཁབ་ལའང་དཔལ་འབྱོར་གི་གནོན་ཤུགས་སྤྲད་བྱས་གང་ལྟར། རྒྱ་ནག་དམར་ཤོག་གཞུང་གི་ངོས་ནས་ད་ཕྱི་འབྲེལ་གྱི་སྲིད་ཇུས་རྣམ་པ་འདྲ་མིན་གི་ཐོག་ནས་ལག་བསྟར་བྱེད་བཞིན་པ་ཅིག་ད་ཚང་མས་ཀྱིས་གཟིགས་བསྡད་འདུག་ཨཱ་ནི། ད་ལྟ་ངས་དྲི་བ་འདི་འཕྲོས་བྱས་འཆི་མེད་ལགས་ལྷ་མོ་ལགས་ལ་ད་རྒྱ་ནག་གཞུང་ལ་འདི་འགན་འཁྲི་འཁྱེར་དགོས་ཀྱི་ཡོད་ར་རྒྱ་ནག་གཞུང་གི་བཅོས་སྒྱུར་བྱས་པ་རེད་ཨཱ་ནི། ཁོ་རང་ཚོ accountable འགན་འཁྲི་འཁྱེར་ཆེད་དུ་ང་ཚོས་ག་རེ་བྱས་ཡོད་རེད།

ནི་ས་གནས་ཀྱི་ལུང་པ་ག་རེ་ཨ་རི་ཡིན་ཡིན་ནའི་རེད་ཁེ་ན་ཌ་ཡིན་ནའི་རེད་ཡུ་རོབ་ཕྱོགས་ལ་ཡིན་ནའི་རེད་དེ་ཚོའི་ལུང་པའི་གི་ད་འགོ་ཁྲིད་དང་ཨ་ནི་གྲོས་ཚོགས་འཐུས་མི་དེ་ཚོ་ལ་ཡར་ཤུགས་རྐྱེན་ཐེབས་ཀྱི་ང་ཚོ་ལ་དངོས་གནས་དྲང་གནས་སྟོབས་དེ་ཡོད་རེད་བསམ་གྱི་འདུག་སོང་ཙང་དེ་དངོས་གནས་ང་རང་ཚོའི་གི་གང་ཐུབ་ཐུབ་ལས་འགུལ་སྤེལ་ཡིན་ནའི་རེད་འཐབ་རྩོད་ནང་ལ་ཡང་དམིགས་བསལ་བོད་པའི་གི

བོད་རིགས་སྤུན་ཟླ་ཡོངས་ཀྱིས་རྒྱབ་སྐྱོར་བྱས་པ་ཡིན་ན། སོ་སོའི་གི་གྲོས་ཚོགས་འཐུས་མི་ལ་ཡང་འདི་འགལ་འདི་གྲོས་འཆར་དེ་ལ་ཡང་རྒྱབ་སྐྱོར་གནང་རོགས་ལབ་པ་ཡིན་ན། དངོས་གནས་བྱས་ན་ངེད་ཀྱིས་འདི་ཁྲིམས་ཆགས་ཐུབ་ཀྱི་རེད་བསམ་གྱི་འདུག་ཡིན་དེ་ཡིན་ནའི་འདི་ཆགས་ཡ་ཁྲིམས་ཆགས་ཡ་ལ་ཡང་ང་རང་ཚོས་ལས་འགུལ་སྤེལ་དགོས་པ་སོང་ཙང། རྒྱ་ནག་གཞུང་ལ་དམིགས་བསལ་འགན་འཁྲི་འཁྱེར་ཡ་དེ་ལ་ཡང་ང་ཚོས་ཀྱིས་ལས་འགུལ་ག་རེ་སྤེལ་དགོས་རེད་ཟེར་ལབ་ནས་ཞུས་པ་ཡིན་ན། ད། རྒྱ་ནག་གཞུང་གིས་འགན་འཁྲི་དེ་འཁྱེར་གྱི་མ་རེད་བསམ་གྱི་འདུག་ཡིན་ན་ཡང། འགན་འཁྲི་ལུང་པ་སྡིངས་ཆ་གང་ལ་ཡང་རྒྱ་ནག་ལ་ཡང།

ད་ལྟ་རྒྱ་ནག་གཞུང་གིས་ད་འགན་འཁྲི་འཁྱེར་ཆེད་རྒྱ་ནག་ནས་བྱུང་ཡིན་པའི་གི་གནད་དོན་ཐོག་ད་ལྟའི་ཞིབ་ལྟ་ཅིག་ཞིབ་ཕྲ་ཅིག་ལྟ་རྟོག་རེད་ད་བརྟག་ཞིབ་བྱེད་ཐུབ་ཡོད་མེད་པ་འདི་ད་འཛམ་གླིང་ཁྱོན་ཡོངས་ནང་ལོགས་ལ་གནད་དོན་གནས་ཚུལ་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ནས་ད་ལྟ་ད་ཕར་ཅིག Wolf Warrior གི་ཐབས་ཇུས་འདི་ལ་ཕར་ཁ་ཕྱོགས་བསྒྱུར་བ་ཡིན་ན་རྒྱ་ནག་གཞུང་གི་ཐབས་ཇུས Wolf Warrior གི་ཚིག་འདི་རྒྱ་ནག་གཞུང་གི་ལྟ་སྐྱོ་ཡིན་ན་ཡང་ཅིག་ཕྱིའི་ནང་ལོགས་ཕྱིའི་ལ་ཞུགས་པའི་ད།

རྣམ་པ་སྟོན་སྟངས་ཅིག་ཡོད་ར་འདི་འགྱུར་བ་ཐེབས་ཤག་ཟེར་ལབ་དུས་གང་ལ་ཡང་ད་དེ་ལ་ཡང་མིང་གཅིག་བཏགས་དགོས་ཡོད་ཙང་ཨ་ནི་ཁོ་རང་ཚོ་གི wolf warrior diplomacy ལབ་ནས་བཏགས་ཡོད་རེད་བསམ་གྱི་འདུག་ཡིན་དེ་ཡིན་ནའི་རྒྱ་ནག་ཁོ་རང་ཚོའི་གི་གཞུང་དག་ལ་ཡང་ད་འདི་ལ་ཡང་འདི་ཚོའི་སྲིད་ཇུས་འདི་ལ་ཡང་མིང་ཡོད་ཡ་དེ་གཏན་འཁེལ་བ་རེད་ག་རེ་ལབ་ན་ང་རང་ཚོའི་གི་ད་ཤི་ཅིང་ཕིང་གི་འོག་ལ་ཡང་སྐུ་ཚབ་སུ་ཡིན་ནའི་ད་ང་རང་ཚོའི་གི་ད་གི foreign

ལའོ་ཨ་ནི་ད་ལྟ་འདི་རྒྱ་ནག་ནང་ལོགས་ལ་བཞུགས་པའི་ད་རྒྱ་ནག་དཔོན་རིགས་རེད་གོ་སྒྲིག་ཚོས་ཀྱི་ད་ལྟ་ཐབས་ཇུས་ཕྱི་འབྲེལ་ཐབས་ཇུས་འདི་ལག་བསྟར་བྱེད་དགོས་དགོས་བར་ཆེད་རྒྱ་ནག་གཞུང་རང་གིས་བཀོད་ཁྱབ་བཏང་གི་ཡོད་ན་ཡང་འདི་ཁོ་རང་ཚོ་སོ་སོ་མ་གུས་དང་བླངས་ཀྱིས་བྱེད་ཀྱི་ཡོད་རེད་ཨ་ནི་ལྷག་པར་དུ།

གཞི་རྩའི་གི་ད་ད་ལྟའི་ཆར་ལ་ཅིག་སྤྱི་ཚོགས་དྲ་ལམ་མང་པོ་ཞེ་པོ་ཅིག་ཡོད་རེད་ངོ་དེབ་ཡོད་རེད Instagram ཡོད་རེད་ད་ཡིན་ནའི Twitter དེ་སྤྱི་ཡོངས་ནས་ཅིག་ཆབ་སྲིད་པ་རེད་གཞུང་འབྲེལ་མི་སྣ་མང་པོ་ཅིག་གི་དེང་ཆ་བེད་སྤྱོད་བཏང་ཡས་གནད་འགག་ཆེ་ཤོས་ཅིག་ལ་ངོས་འཛིན་བྱེད་བསྡད་ཀྱི་འདུག Twitter དེ་ལ་ཡིན་ཆ་མཚོན་པ་ཡིན་ན་ད་ལྟའི་ཆར་ལ་ཅིག་འདིའི་ནང་ལོགས་ལ་གཅིག་གྲལ་ཞུགས་གནང་མཁན་མི་ས་ཡ་སུམ་བརྒྱ་ལྔ་བཅུ་ང་གསུམ་ཞུ་ད་འདི་ལ Twitter གི་དྲ་ཐོག་ག་ལ་གཅིག་བྲིས་པ་ཡིན་ན་ནི་འདི་གི་སྙོབ་ཚད་ཇོ་ར reach དེ་ཁྱབ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་དེ་ནས་ད་ད་ལྟ་འཆི་མེད་ལྷ་མོ་ལགས་ཉེ་བའི་ཆར་ལ་ད་ལྟ་བོད་རང་དབང་སློབ་ཕྲུག་ཚོགས་པའི་གི་ལས་འཆར་འགན་འཛིན་རེད་ད་ངེས་དོན་པ Campaign Director ལ་དེ་འདྲས་བསྐོ་བཞག་གནང་བཞག་པ་ཨ་ཁྱེད་རང་གཞི་རྩའི་གི་ད་ལོ་མང་པོ་ཅིག་ལས་འགུལ་མང་པོ་ཅིག་སྤེལ་ཡོད་རེད། རྒྱ་ནག་གི་གཞུང་ལ་འགྱུར་བ་འགྲོ་བཞིན་པའི་གི་ཐབས་ཇུས་མང་པོ་ཅིག་ཡོད་རེད་པ་དེ་ཚོ་ལ་གདོང་ལེན་གནང་ཡས་ཆེད་དུ་ཨ་ནི་ཁྱེད་རང་གི་ངོས་ནས་ད་ད་ད་གོ་གནས་གསར་བ་འདིའི་འདུས་ཏེ་གཅིག་ག་རི་ག་རི་གནང་ཡས་གི་ཐབས་ཤེས་འདྲ་པོ་ཅིག་ཡོད་ན་ཨ་ནི་གཅིག་དཀའ་ངལ་ག་རི་ག་རི་འཕྲད་གི་རེད་དགོངས་ཀྱི་འདུག། ཨ་ཐུགས་རྗེ་གནང་དྲི་བ་དེ་ཡ་ད། ང་རང་ངོས་ནས།

གནད་དོན་གཉིས་དེ་གཙོ་བོ་ཞིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་འདིའི་སྐོར་ལ་ཡང་ད་ལྟ་དམིགས་བསལ་ལས་དོན་པས་དང་དེ་འབྲེལ་གྱི་འཆར་གཞི་དེ་འདྲ་བཏིང་བསྡད་ཡོད་ཨ་ནི་དེ་དང་མཉམ་དུ་ང་ཚོ་ནམ་རྒྱུན་དུ་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཡོད་རེད་དེ་དང་མཉམ་དུ་ཨ་ཉག་སེང་གྲགས་ཡོད་རེད་ཨ་ནི་ང་རང་ཚོའི་གི་ཞི་སི་པཎ་ཆེན་རིན་པོ་ཆེ་མཆོག་དེ་བཞིན་དུ་ཡོད་རེད་ཨ་ནི་འདི་སྐོར་ལ་ཡང་ད་ལྟ་ལས་དོན་པས་དང་དེ་འབྲེལ་གྱི་ད་ང་འཆར་གཞི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་ཟིན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་མལ་སྦོར་ནང་རྒྱ་གར་གྱི་རིག་གཞུང་བསྟི་གནས་ཁང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་རྒྱ་གར་དང་བོད་ཀྱི་གནའ་བོའི་འབྲེལ་བའི་སྐོར་གསུང་བཤད་གནང་ཡོད་པ་རེད། ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་སུ་བོད་ནང་གི་གནས་སྟངས་སྙན་སེང་ཞུས་ཡོད་པའི་གནས་ཚུལ་འདུག་རྒྱ་གར་གྱི་སྲིད་བློན་ན་རན་དཱ་མོ་དྷི་མཆོག་གིས་རྒྱལ་སྤྱིའི་ཡོ་ག་འམ་རྩ་རླུང་སྒོམ་སྒྲུབ་ཀྱི་ཉིན་མོར་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་སྲུང་བརྩི་ཞུས་པའི་སྐབས་སྐུ་ཞབས Richard Gere མཆོག་ཀྱང་མཉམ་ཞུགས་གནང་འདུག། གསར་འགྱུར་གཞན་ཞིག་ལ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་གི་ཉེན་རྟོག་པ་ཞིག་དང་གཞན་མི་གཉིས་ཀྱིས་རྒྱ་ནག་གཞུང་དང་ལག་འབྲེལ་གྱི་ཐོག་ནས་རྒྱ་མི་བཟའ་ཚོ་གཉིས་ཕྱིར་ལོག་བཏང་ཐབས་བྱས་པ་ནི་ནག་ཉེས་ཐོན་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན།